ཁྱེད་རང sbs བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།
འཛམ་གླིང་གི་གནད་ཡོད་མི་སྣ་མང་པོ་ཞིག་གིས་ཏོག་དབྱིབས་འགོག་ཁབ་རྒྱག་རྒྱུ་གལ་ཆེན་པོ་ཡིན་སྐོར་དང། སོ་སོ་རང་ཉིད་དངོས་སུ་ལས་འགུལ་ནང་མཉམ་ཞུགས་གནང་རྒྱུ་ཡིན་འདུག་ཡེ་ཤུ་ཁ་ཐོ་ལིག་གི་ཆོས་དཔོན Pope Francis མཆོག་དང་དབྱིན་ཇིའི་རྒྱལ་མོ Queen Elizabeth གཉིས་ཏོག་དབྱིབས་འགོག་ཁབ་ལས་འགུལ་ནང་མཉམ་ཞུགས་ཀྱིས་མི་མང་གིས་ཏོག་དབྱིབས་འགོག་ཁབ་དེར་དོགས་པ་དང་ཐེ་ཚོམ་ཞི་ཐབས་གནང་གི་ཡོད་འདུག་ད་ལྟའི་ཆར་འཛམ་གླིང་གི་རྒྱལ་ཁབ་མང་པོ་ཞིག་གི་ནང་ཏོག་དབྱིབས་ན་ཚ་འགོས་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་གནས་ཚུལ་ཐོན་ཡོད། ཡེ་ཤུ་ཁ་ཐོ་ལིག་གི་ཆོས་དཔོན Pope Francis མཆོག་གིས་ཁོང་ཉིད་བདུན་ཕྲག་རྗེས་མར་ཏོག་དབྱིབས་འགོག་ཁབ་རྒྱག་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་ཆོས་དཔོན་ཁོང་གིས། འཛམ་གླིང་ནང་ཡེ་ཤུ་ཁ་ཐོ་ལིག་གི་ཆོས་ལུགས་ཀྱི་རྗེས་འབྲང་པ་མི་གྲངས་ཐེར་འབུམ་གཅིག་དང་གྲངས་ཆུང་གཉིས་ལ་ཏོག་དབྱིབས་འགོག་ཁབ་རྒྱག་དགོས་པའི་འབོད་སྐུལ་གནང་འདུག། Io credo che eticamente། ཆོས་དཔོན་མཆོག་གིས། ཚང་མས་བཟང་སྤྱོད་ལྡན་པའི་ཐོག་ནས་འགོག་ཁབ་རྒྱག་པའི་ཡིད་ཆེས་བྱེད་ཀྱི་ཡོད། གང་ཡིན་ཟེར་ན་དེས་ཁྱེད་རང་གི་མི་ཚེ་དང། འཕྲོད་བསྟེན་ལ་ཕན་ཐོགས་ཡོད་པས་མ་ཚད། མི་གཞན་གྱི་བདེ་སྡུག་ལ་ཡང་ཕན་ཐོགས་ཡོད་པ་རེད། མི་ཁག་ཅིག་གིས། སྨན་ཁབ་རྒྱག་གི་མིན་དེ་ཉེན་ཁ་ཆེན་པོ་རེད་ཟེར་དགོས་དོན་ག་རེ་ཡིན་མིན་ངས་ཤེས་ཀྱི་མི་འདུག་གལ་སྲིད་སྨན་པས་སྨན་ཁབ་དེའི་ཕན་ཐོགས་ཡོད་པ་དང། དམིགས་བསལ་ཉེན་ཁ་གང་ཡང་མེད་སྐོར་འགྲེལ་བརྗོད་བྱས་ཚེ། ག་རེ་བྱས་ནས་སྨན་ཁབ་རྒྱག་གི་མིན་ཟེར་གྱི་ཡོད་པ་རེད། རང་མེད་མི་མེད་བཟོ་བའི་གནས་ཚུལ་དེ་ལ་ངས་འགྲེལ་བཤད་རྒྱག་ཐུབ་ཀྱི་མེད། ཡིན་ན་ཡང་ད་ནི་ང་ཚོ་ཚང་མ་འགོག་ཁབ་སྨན་རག་གི་རེད་ཅེས་གསུངས་འདུག་གཞན་ཡང་དགུང་ལོ་དགུ་ཅུ་གོ་བཞི་ལ་ཕེབས་པའི་དབྱིན་ཇིའི་རྒྱལ་མོ Queen Elizabeth མཆོག་དང། ཁོང་གི་བཟའ་ཟླ་ལོ་ན་དགུ་ཅུ་གོ་དགུ་ཡིན་པའི Prince Philip གཉིས་ཀྱིས

They need to have a hospital bed. ཁོང་གིས་ཉིན་རེ་བཞིན་ནད་པ་ཇེ་མང་དུ་འགྲོ་བཞིན་ཡོད་པའི་རྐྱེན་གྱིས། ཁོང་ཚོ་ལ་མཐུན་རྐྱེན་དང་ལྟ་རྟོག་ལྷག་པར་དུ་ཉལ་ཁྲི་མ་འདང་བའི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་སྐོར་འགྲེལ་བརྗོད་གནང་འདུག་དེ་དང་ཆབས་ཅིག་ཉེ་ཆར་ཨོ་སི་ཀྲུ་ལི་ཡ་གཞུང་གིས་ཨོ་སི་ཀྲུ་ལི་ཡའི་ནང་མི་མང་རྣམས་ལ་ཏོག་དབྱིབས་འགོག་ཁབ་དེ་བཞིན་སྡེ་ཚན་ཁག་ལྔ་ལ་ཆ་བགོས་ཀྱིས་རྒྱག་རྒྱུ་ཡིན་སྐོར་གསལ་བསྒྲགས་གནང་འདུག། དེ་ཡང་སྡེ་ཚན་དང་པོ་ཨ་རི་ཡི་སྨན་རྫས་བཟོ་ཚོང་ལས་གྲྭ Pfizer དང། འཇར་མན་གྱི་སྨན་སྦྱོར་བཟོ་ཚོང་ལས་གྲྭ། BioNTech གཉིས་ཀྱི་མཉམ་འབྲེལ་འོག་བཟོས་པའི་ཏོག་དབྱིབས་འགོག་ཁབ་དེ་ཟུར་བཀག་ཏུ་སྡོད་མཁན་དང། ས་མཚམས་སུ་ལས་ཀ་བྱེད་མཁན། འཕྲོད་བསྟེན་ལས་ཀ་བྱེད་མཁན། རྒན་གསོ་ཁང་དང་དབང་པོ་སྐྱོན་ཅན་སྡེ་ཁག་ཏུ་གནས་སྡོད་བྱེད་མཁན་དང་ལས་བྱེད་རྣམས་ལ་རྒྱག་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་སྡེ་ཚན་གཉིས་པ་གོང་གི་སྨན་ཁབ་དེ་བཞིན། ལོ་ན་བདུན་ཅུ་ལས་བརྒལ་བའི་རྒན་འཁོགས་དང་གཞན་འཕྲོད་བསྟེན་ལས་ཀ་བྱེད་མཁན། གདོད་མ་ཡི་མི་རིགས་ཨབ་རི་ཇི་ན་དང་ཐོ་རི་སི་གླིང་ཕྲན་གྱི་མི་ལོ་ན་ལྔ་བཅུ་ང་ལྔ་ལས་བརྒལ་བ། ལོ་ན་གཞོན་པ་འཕྲོད་བསྟེན་གྱི་དཀའ་ངལ་ཡོད་མཁན། དེ་བཞིན་དབང་པོ་སྐྱོན་ཅན་དང། ཉེན་ཁ་ཅན་གྱི་ལས་ཀ་བྱེད་མཁན་ཉེན་རྟོག་པ་དང་མེ་གསོད་རུ་ཁག་སྲུང་སྐྱོབ་རུ་ཁག། ཛ་དྲག་ཞབས་ཞུ་དང་ཤ་རིགས་ལས་སྣོན་བྱེད་མཁན་རྣམས་ལ་རྒྱག་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་སྡེ་ཚན་གསུམ་པ་དབྱིན་ཡུལ་ནང་བཟོས་པའི་ཨཱས་ཐར་རྫ་ནི་ཀཱ་སྨན་ཁབ་དང། ཨ་རི་ཡི་སྨན་ཁབ་བཟོ་ཚོང་ཁང། Novavax། ནས་བཟོས་པའི་སྨན་ཁབ་གཉིས། ལོ་ན་ལྔ་བཅུ་ལས་བརྒལ་བ་དང་ཨབ་རི་ཇི་ན་དང་ཐོ་རི་སི་གླིང་ཕྲན་གྱི་མི། ལོ་ན་བཅོ་བརྒྱད་ལས་བརྒལ་བ། གཞན་ཡང་ཛ་དྲག་དང་ཉེན་ཁ་ཆེ་སར་ལས་ཀ་བྱེད་མཁན་རྣམས་ལ་རྒྱག་རྒྱུ་རེད་འདུག་སྡེ་ཚན་བཞི་པ་ཨ་སི་ཐར་རྫ་ནི་ཀ་སྨན་ཁབ་དང་ནོ་བ་བཱ་སི་སྨན་ཁབ་གཉིས་སྤྱི་ཡོངས་དར་མ་དང། ཨོ་སི་ཁྲུ་ལི་ཡ་ཡི་མི། གོང་དུ་འགོག་ཁབ་རྒྱག་མྱོང་མེད་མཁན་རིགས་ལ་རྒྱག་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་སྡེ་ཚན་ལྔ་པ་ཨ་སི་ཐར་རྫ་ནི་ཀ་སྨན་ཁབ་དང། ནོ་བ་བཱ་སི་སྨན་ཁབ་གཉིས་གལ་སྲིད་འདོད་མོས་ཡོད་ཚེ།